བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ད་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་གཉིས་དང་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་དགུ་བའི་ཚེས་བཅུ་བདུན་རེས་གཟའ་ཉི་མ་རེད། ང་རྡོ་རྗེ་འཚོ་ཡིན། གཞུག་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་ཀྱི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ནས་བལ་ཡུལ་ནང་ཡུལ་སྐོར་སྤྲོ་འཆམ་དུ་འཁྲིད་མཁན་དམིགས་བསལ་རྒྱ་ནག་གཞུང་གི་ཆོག་མཆན་ཡོད་པའི་འགྲིམ་འགྲུལ་ལས་ཁང་བཞི་མ་གཏོགས་གཞན་དག་གིས་འཁྲིད་མི་ཆོག་པ་སོགས་སྟངས་འཛིན་ནན་མོ་བྱེད་བཞིན་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེ་ནས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད། དབུ་མའི་ལམ་ལ་རིན་ཐང་དང་ཆེ་མཐོང་ཡོང་བ་གི་ཆེད་དུ་ལོ་རྒྱུས་ཐོག་བོད་དེ་རང་བཙན་ཡིན་པ་དང། བོད་རྒྱའི་དཀའ་རྙོག་སེལ་མེད་པར་ཨ་རིའི་གྲོས་ཚོགས་སོགས་ནས་ངོས་འཛིན་ལ་འབད་བརྩོན་གང་ཐུབ་བསྟེན་དགོས་པ། སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས་གསལ་སྟོན་གནང་གི་འདུག། མཇུག་ཏུ། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ཉན་ཞིབ་ཚོགས་འདུའི་སྟེང་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་སོགས་ཀྱིས་བོད་མི་དང་ཡུ་གུར་མི་རིགས་རྒྱ་རིགས་བཅས་ཀྱི་ཐོག་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་པའི་གནས་སྟངས་སྙན་སེང་ཞུས་ཡོད་པ་སོགས་ཀྱི་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་འཚོ་ཡིན་ཐོག་མར་གསར་འགྱུར་བཤད་རྒྱུ། བོད་ནས་བལ་ཡུལ་ནང་ཡུལ་སྐོར་སྤྲོ་འཆམ་དུ་འཁྲིད་མཁན་དམིགས་བསལ་རྒྱ་ནག་གཞུང་གི་ཆོག་མཆན་ཡོད་པའི་འགྲིམ་འགྲུལ་ལས་ཁང་བཞི་མ་གཏོགས་དེ་མིན་འགྲིམ་འགྲུལ་ལས་ཁང་དག་གིས་དེར་ཐེ་བྱུས་བྱེད་ཆོག་གི་མེད་པ་རེད་འདུག། དེ་བཞིན་ཡུལ་སྐོར་བ་བོད་མི་ཚོས་བལ་ཡུལ་ནང་གང་བྱུང་གི་སྤུན་མཆེད་ལ་ཐུག་འཕྲད་བྱེད་མི་ཆོག་པ་སོགས་འགྲིམ་འགྲུལ་ལས་ཁང་གི་སྒྲིག་གཞི་ལས་བརྒལ་མི་ཆོག་པའི་སྟངས་འཛིན་ཇེ་དམ་དུ་བཏང་ཡོད་འདུག་བོད་ཀྱི་རྒྱལ་ས་ལྷ་ས་ནས་མིང་གསལ་འདོན་བྱེད་འདོད་མེད་པའི་བོད་མི་ཞིག་གིས་འདི་ག་རླུང་འཕྲིན་ཁང་ལ་གནས་ཚུལ་ངོ་སྤྲོད་གནང་བར། དེང་སྐབས་བོད་ཀྱི་རྒྱལ་ས་ལྷ་ས་ནས་བོད་མི་མང་པོ་ཞིག་བལ་ཡུལ་ནང་ཡུལ་སྐོར་སྤྲོ་འཆམ་དུ་ཕེབས་ཀྱི་ཡོད་པ་དང་ཡུལ་སྐོར་དུ་ཕེབས་མཁན་བོད་མི་ཚོར་ཐོག་མར་བལ་ཡུལ་ནང་འགྲིམ་འགྲུལ་བྱེད་ཆོག་པའི་ཆ་རྐྱེན་གང་འཚམ་ཞིག་ཚང་དགོས་ཀྱི་ཡོད་པ་ནི་གལ་ཏེ་བོད་མི་སུ་ཞིག་ལས་ཁུངས་ནས་རྒན་ཡོལ་དུ་ཕེབས་པའི་གྲས་ཡིན་ན་ཡང་ལས་ཁུངས་སོ་སོ་ནས་ཕྱིར་འགྲོ་ཆོག་པའི་ཆོག་མཆན་ངོ་སྤྲོད་ལག་འཁྱེར་དགོས་ཀྱི་ཡོད་པ་དང་དེ་བཞིན་དུ་ས་གནས་མི་མང་ཡིན་ནའང་དེ་ལྟར་དགོས་ཀྱི་ཡོད་པ་སོགས་ངོ་སྤྲོད་གནང་བྱུང། ཡང་ཁོང་གིས། ལྷ་ས་ནས་བལ་ཡུལ་ནང་ཡུལ་སྐོར་སྤྲོ་འཆམ་གོ་སྒྲིག་བྱེད་མཁན་ནི་ལྷ་ས་གྲོང་ཁྱེར་ནང་གི་འགྲིམ་འགྲུལ་ལས་ཁང་བཞི་གིས་མ་གཏོགས་གཞན་དག་གིས་ཐེ་ཇུས་བྱེད་ཆོག་གི་མེད་པ་དང། འགྲིམ་འགྲུལ་ཁང་བཞི་བོ་དེ་རྣམས་ནི་རྒྱ་ནག་གཞུང་འབྲེལ་གྱི་བཀོད་ཁྱབ་འོག་གནས་པའི་ལྟ་སྲུང་དམ་དྲག་ཆེན་པོ་ཡོད་པའི་འགྲིམ་འགྲུལ་ལས་ཁང་ཡིན་སྐོར་ངོ་སྤྲོད་གནང་བྱུང། གཞན་ཡང་ཁོང་གིས་ཡུལ་སྐོར་བ་ཚོས་གོང་ཞུས་འགྲིམ་འགྲུལ་ལས་ཁང་དེ་དག་བརྒྱུད་ནས་ལོ་བཅུའི་རིང་བེད་སྤྱོད་ཡོད་པའི་ཕྱིར་སྐྱོད་ལག་འཁྱེར་བཟོ་གི་ཡོད་ཀྱང་འགྲིམ་འགྲུལ་ལས་ཁང་དེ་རིགས་བརྒྱུད་ནས་བལ་ཡུལ་ནང་ཡུལ་སྐོར་སྤྲོ་འཆམ་ཚར་བའི་རྗེས་འབྲེལ་ཡོད་ལས་ཁུངས་ཁག་གིས་ཕྱིར་སྐྱོད་ལག་འཁྱེར་ཕྱིར་བསྡུ་བྱས་ཏེ་བདག་གཉེར་བྱེད་ཀྱི་ཡོད་སྐོར་ཡང་གསུངས་བྱུང། བོད་ནས་བལ་ཡུལ་ནང་ཡུལ་སྐོར་དུ་ཕེབས་མཁན་བོད་མི་ཚོ་བལ་ཡུལ་ནང་གནས་མཇལ་ཞུ་ཡུལ་སྟག་མོ་ལུས་སྦྱིན་དང་ཡང་ལེ་ཤོད། དེ་བཞིན་བལ་ཡུལ་ནང་ཡོད་པའི་མཆོད་རྟེན་ཆེ་ཁག་གཉིས་སོགས་ནང་བའི་གནས་ཆེན་ཁག་ལ་འཁྲིད་ཀྱི་ཡོད་པའི་སྐོར་མི་དེས་ངོ་སྤྲོད་གནང་ཡོད། རྒྱ་ནག་གི་ཉེན་རྟོག་པ་ཟུར་པ་དང་རྒྱ་ནག་དམར་ཤོག་ཚོགས་པའི་ཚོགས་མི་ཚེ་པོ་ཟེར་བའི་བོད་མི་ཞིག་དུས་འཁོར་དབང་ཆེན་ཞུ་རུ་ཕྱིན་པ་དེ་ཁྲིམས་འགལ་ཡིན་པའི་ཉེས་འཛུགས་འོག་བཙན་ཁྲིད་བྱས་ཡོད་འདུག། དེ་རིང་བོད་ཀྱི་དུས་བབ་གསར་ཤོག་གིས་གནས་ཚུལ་སྤེལ་བ་ལྟར་ན། ཟླ་འདིའི་ཕྱི་ཚེས་བཅུ་གསུམ་གྱི་དགོང་མོར་སྒ་སྐྱེ་དགུ་མདོ་ཆུ་དམར་ལེབ་རྫོང་ཁོངས་ནས་ཡིན་པའི་རྒྱ་ནག་གཞུང་གི་ཉེན་རྟོག་པ་ཟུར་པ་དང་རྒྱ་ནག་དམར་ཤོག་ཚོགས་པའི་ཚོགས་མི་ཚེ་པོ་ཟེར་བའི་བོད་མི་སྐྱེས་པ་ཞིག་གིས་རང་ཉིད་ཀྱི་ཨ་མ་ལོ་ལོན་དང་བཟའ་ཟླ་བུ་ཕྲུག་བཅས་ནང་མི་གསུམ་ཁྲིད་དེ་གུང་ཐང་སྐུ་འཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་གི་ཉིན་གྲངས་བཞིའི་རིང་གི་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་ཞུ་བར་ཕྱིན་པའི་ལམ་བར་དུ་ཁྲི་འདུ་རྫོང་གི་ཟ་ཁང་ཞིག་ནང་ཉིན་གུང་ཟ་མ་ཟ་བཞིན་པའི་སྐབས་གློ་བུར་དུ་རྒྱ་ནག་གི་ཉེན་རྟོག་པ་སླེབས་ཏེ་ཁོ་ཚོ་གང་དུ་འགྲོ་མཁན་ཡིན་མིན་སོགས་འདྲི་རྩད་བྱས་བ་དང་ཆབས་ཅིག་དུས་འཁོར་དབང་ཆེན་ཞུ་བར་འགྲོ་མཁན་ཡིན་ན་གཞུང་འབྲེལ་ཐོ་འགོད་བྱེད་དགོས་ཚུལ་བརྗོད་ཡོད་པ་ལྟར་ཁོ་ཚོས་དེ་མ་ཐག་ཐོ་འགོད་བྱས་ནས་དུས་ཚོད་ཐུང་ངུ་ཙམ་ཕྱིན་པའི་རྗེས་ཡང་བསྐྱར་མི་གཞན་ཞིག་ཡོང་སྟེ་དུས་འཁོར་དབང་ཆེན་ལ་འགྲོ་ཆོག་གི་མ་རེད་ཟེར་ནས་ཁོང་ཚོ་ཚང་མ་ཕྱིར་ལོག་དགོས་པའི་བཀའ་རྒྱ་བཏང་བ་མ་ཟད་ཚེ་པོ་ལ། ཁྱོད་ཀྱིས་ད་བར་ལོ་སུམ་ཅུ་སོ་གཉིས་རིང་ས་གནས་འདྲ་མིན་ནང་ཉེན་རྟོག་པ་སོགས་ཀྱི་གཞུང་འབྲེལ་ལས་འགན་འདྲ་མིན་འཁུར་མྱོང་མཁན་རྒྱ་ནག་དམར་ཤོག་ཚོགས་པའི་ཚོགས་མི་རྒན་གྲས་ཤིག་ཡིན་སྟབས། རྒྱ་ནག་གི་ཁྲིམས་ལུགས་ཆ་ཚང་ཤེས་བཞིན་དུ་ད་དུང་དེ་འདྲ་བྱས་པ་ནི་ཧ་ཅང་ཚབས་ཆེན་དང་ཁྲིམས་འགལ་ཡིན་ལུགས་བརྗོད་དེ་ཚེ་པོ་ལགས་ཉེན་རྟོག་ལས་ཁང་དུ་བཙན་ཁྲིད་བྱས་ཡོད་ལུགས་བོད་ཀྱི་དུས་བབ་གསར་ཤོག་གིས་ཕྱི་ཚེས་བཅུ་དྲུག་ཉིན་གནས་ཚུལ་སྤེལ་འདུག་ད་ལྟ་རྒྱ་ནག་གི་ཉེན་རྟོག་པས་བཙན་ཁྲིད་བྱས་པའི་བོད་མི་ཚེ་པོ་ལགས་ཀྱིས་ད་བར་ལོ་ངོ་སུམ་ཅུ་སོ་གཉིས་ཀྱི་རིང་རྫ་སྟོད་སོགས་ས་གནས་འདྲ་མིན་ནང་ཉེན་རྟོག་པ་དང་ཡུལ་ཚོའི་འགོ་ཁྲིད་ཕྱུགས་རིགས་ཚན་པའི་འགོ་ཁྲིད་སོགས་གཞུང་འབྲེལ་ལས་སྣེ་རིགས་ཀྱི་འགན་འཁུར་མྱོང་ཡོད་འདུག་ལ་ཁོང་ལོ་དྲུག་ཅུའི་ནང་ཕེབས་ཡོད་པ་སོགས་གནས་ཚུལ་ནང་བཀོད་འདུག་གུང་ཐང་རིན་པོ་ཆེ་མཆོག་གི་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་ཞུ་བར་ཕེབས་མཁན་བོད་ཀྱི་ས་ཕྱོགས་འདྲ་མིན་ནས་མི་གྲངས་ཁྲི་ཚོ་མང་པོ་འཛོམས་བཞིན་ཡོད་པས་ལམ་བར་དུ་ས་གནས་ཉེན་རྟོག་པས་བཀག་འགོག་བྱས་ཏེ་དུས་འཁོར་དབང་ཆེན་ཞི་བར་འགྲོ་མཁན་ཡིན་མིན་སོགས་འདྲི་རྩད་དང་ལྷག་པར་དུ་དེ་ཚོའི་ནང་གཞུང་འབྲེལ་ལས་བྱེད་ཡོད་མེད་སོགས་ཀྱི་ཐད་དོ་དམ་སྟངས་འཛིན་ནན་མོ་བྱེད་ཀྱི་ཡོད་འདུག། གསན་མཁན་རྣམ་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། དབུ་མའི་ལམ་ལ་རིན་ཐང་དང་ཆེ་མཐོང་ཡོང་བའི་ཆེད་དུ་ལོ་རྒྱུས་ཐོག་བོད་རང་བཙན་ཡིན་པ་ངོས་འཛིན་ལ་འབད་བརྩོན་གང་ཐུབ་བསྟེན་དགོས་པ་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་གསལ་སྟོན་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བདེ་ཡིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བཞུགས་སྒར་དུ་རྟེན་གཞི་ཆགས་པའི་དབུ་མའི་ལམ་མི་དམངས་ལས་འགུལ་ཁང་དབུ་བརྙེས་ནས་ལོ་ངོ་ཧྲིལ་བོ་བཅོ་ལྔ་འཁོར་བ་གི་དུས་དྲན་ཞིག་སྤྱི་ཟླ་དགུ་བའི་ཚེས་པ་བཅུ་དྲུག་གི་ཉི་མ་བོད་ཀྱི་ཟློས་གར་ཚོགས་ཁང་དུ་སྲུང་བརྩི་གནང་ཡོད་ཅིང། སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས། དབུ་མའི་ལམ་ལ་རིན་ཐང་དང་ཆེ་མཐོང་ཡོང་བ་གི་ཆེད། ལོ་རྒྱུས་ཐོག་བོད་འདི་རང་བཙན་ཡིན་པ་དང་བོད་རྒྱའི་དཀའ་རྙོག་སེལ་མེད་པར་ལྷག་ཡོད་པ་ཨ་མི་རི་ཁ་གི་གྲོས་ཚོགས་ནས་ངོས་འཛིན་ཡོང་ཐུབ་པ་གི་ལམ་ཁ་ཞིག་ཡོད་པ་བཞིན། དེ་ང་ཚོས་རྒྱལ་ཁབ་གཞན་མང་བོར་ཡང་འབད་བརྩོན་གང་ཐུབ་བསྟེན་དགོས་པ་ཆགས་ཡོད་ཅེས་གསལ་སྟོན་གནང་གི་འདུག།
ལས་དོན་བྱེད་ཕྱོགས་འདྲ་བོ་ཕྱིན་པ་ཡིན་ན་ད་ལྟ་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ནང་ལོགས་ལ་ཡང་ཨ་ནི་ཁྲིམས་འཆར་དེ་སྔོན་བཏོན་པ་རེད་ད་ལྟ་ཡིན་པ་ཡིན་ནའི་འདི་ལས་རིམ་འདི་འགྲོ་དང་འགྲོ་བཞིན་པ་ཆགས་བསྡད་ཀྱི་ཡོད་རེད་འདི་གཏན་འབེབས་བྱེད་ཐུབ་པ་འདྲ་བོ་ཕྱིན་ན་ཨ་ནི་དེའི་བརྒྱུད་ནས་ཨ་ནི་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་ཨ་ནི་རང་བཙན་ཡིན་པའི་ཀྱི་ངོས་འཛིན་ཡོང་ཡ་གཅིག་དང་གཉིས་ནས་བོད་རྒྱའི་དཀའ་རྙོག་འདི་ད་ལྟ་ཡིན་པ་ཡིན་ནའི་སེལ་མེད་པའི་དཀའ་རྙོག་ཅིག་ལ་ཡ། ཨ་མི་རི་ཀའི་གྲོས་ཚོགས་ངོས་ནས་ངོས་འཛིན་ཡོང་ཐུབ་ཡག་གི་ལམ་ཁ་ཅིག་འདྲ་ཞིག་ཡོག་རེད་ད་འདི་ང་ཚོ་རྒྱལ་ཁབ་གཞན་པ་མང་པོ་ཅིག་ནང་ལོགས་ལ་ཡང་འབད་བརྩོན་ད་ག་ཚོད་ཐུབ་ཐུབ་ཅིག་བྱེད་དགོས་ཡག་གི་གནས་སྟངས་འདི་ཆགས་བསྡད་གི་ཡོག་རེད་བྱས་ནས། ཡང་བོད་མི་དམངས་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ནས་ཀྱང། དབུ་མའི་ལམ་ནི་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་སྲིད་ཇུས་ཡིན་པ་དང། དེའི་སྒྲོམ་གཞི་ནི་ད་ལྟའི་རྒྱ་ནག་གི་དབང་སྒྱུར་དེ་བོད་དུ་བྱ་དགོས་གི་གནས་བབ་ང་ཚོས་ཁས་ལེན་གནང་གི་མེད་པ་རེད། ཡིན་ན་ཡང་བོད་ཀྱི་དངོས་ཡོད་གནས་བབ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ་ད་ལྟའི་ཆར་རྩོད་ལེན་བྱེད་ཀྱི་མེད་པར། མཐའ་གཉིས་སུ་མ་ལྷུང་བར་འགྲིག་ཐབས་ཡོང་བ་གི་སྲིད་ཇུས་ཞིག་ཆགས་ཡོད་ཅིང། ང་ཚོའི་དམིགས་ཡུལ་གཙོ་བོ་རྒྱ་ནག་གཞུང་དང་བཀའ་མོལ་ཞི་འགྲིག་ཡོང་ཐུབ་རྒྱུ་ཆགས་ཡོད་པས་དེ་ཡོང་ཐབས་ཅི་དགོས་བོད་མིའི་སྒྲིག་འཛུགས་ཀྱིས་གནང་བསྡད་ཡོད་པ་བཞིན། མ་འོངས་པར་དབུ་མའི་ལམ་ལས་འགུལ་ཁང་གིས་ཀྱང་རྣམ་དཔྱོད་བཏོན་ནས་ཕྱག་ལས་གནང་ཐུབ་ན་ཐུགས་ཕན་གསོས་ཀྱི་རེད་ཅེས་གསལ་སྟོན་གནང་གི་འདུག། ང་ཚོ་དེ་དང་ཕན་ཚུན་བཀའ་མོལ་ཞུ་ནས་ཞི་འགྲིག་ཅིག་ཡོང་ཐུབ་ཡག་གི་དམིགས་གཙོ་བོ་དེ་ཆགས་བསྡད་རེད། ད་དེ་ཡོང་ཐབས་ལ་ག་རེ་དགོས་ཀྱི་འདུག་ཟེར་ཡག་གི་གནས་བབ་ཅིག་དེ་ཆགས་བསྡད་རེད་པ། དེ་ནས་དེ་འདྲ་གི་ཐོག་ནས་ང་རང་ཚོ་མ་འོངས་པ་ཡིན་ན་ཡང་ཕྱག་ལས་གནང་ཕྱོགས་བོད་མི་སྒྲིག་འཛུགས་ཀྱིས་གནང་བསྡད་ཡོད་རེད། ད་ག་ནང་བཞིན་གྱི་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་ལྷག་པར་དུ་ད་ནང་ང་ཚོ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་ཚོགས་པ་གི་ཐོག་ནས་དེ་ཚོ་ཐོག་ལ་དེ་ཚོའི་རྣམ་དཔྱོད་བཏོན་ནས་ཕྱག་ལེན་གནང་ཐུབ་པ་ཡིན་ན་རྟེན་འབྲེལ་གྱི་ཐུགས་ཕན་གསོས་པ་རེད་བསམ་གྱི་ཡོད། དེ་བཞིན་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ནས་དབུ་མའི་ལམ་གྱི་སྲིད་ཇུས་དེ་འདས་པའི་ལོ་སུམ་ཅུ་ལྷག་ནས་ད་ལྟ་གི་བར་དུ་མ་འོངས་པར་ཡང་རྒྱལ་སྤྱི་དང་རྒྱ་ནག་གཉིས་ཀར་འགྱུར་འགྲོས་ཆེན་པོ་ཟིག་མ་བྱུང་གི་བར་དུ་བོད་དོན་བདེན་མཐའ་སེལ་བ་གི་ཐབས་ལམ་གཉིས་པ་མེད་པ་དེ་ཡིན་པས། འདིའི་ཐོག་ཆབ་སྲིད་དབང་འཛིན་དང་འཛིན་སྐྱོང་གི་ལས་སྣེ་བ་ཙམ་ལ་འགན་མ་བཀལ་བར། གཞི་རིམ་མང་ཚོགས་ཀྱི་ནང་རང་འགུལ་གྱིས་དང་བླངས་ལས་འགུལ་རྒྱུན་མཐུད་ནས་དགོས་པ་དེ་མེད་དུ་མི་རུང་བ་རེད་ཅེས་ལམ་སྟོན་གནང་གི་འདུག། འདས་པའི་ལོ་སུམ་ཅུ་སོ་གྲངས་ཅིག་གི་རིང་ནས་ད་ལྟའི་བར་དུ། མ་འོངས་པ་ལ་ཡང། རྒྱལ་སྤྱི་དང་རྒྱ་ནག་གཉིས་ཆ་ལ་ལ་ཡང། འགྱུར་འགྲོས་ཆེན་པོ་ཅིག་མ་ཕྱིན་པའི་བར་དུ། བོད་དོན་བདེན་མཐའ་གསལ་བའི་ཐབས་ལམ། གཉིས་པ་མེད་པ་དེ་རེད། དེ་ཡིན་ཙང་འདིའི་ཐོག་ལ། ཆབ་སྲིད་དབང་འཛིན་དང། འཛིན་སྐྱོང་གི་ལས་ཀྱི་སྣེ་མོ་བ་ཙམ་ལ་འགན་མ་བཀལ་བྱས་ནས། གཞི་རིམ་མང་ཚོགས་ཀྱི་ནང་ནས་རང་འགུལ་གྱིས་དང་བླངས་ལས་འགུལ་རྒྱུན་མཐུད་ནས་དགོས་ཡ་དེ་མེད་དུ་མི་རུང་བ་ཅིག་རེད། དེའི་དགོས་མཁོ་དེ་ཁྱེད་རང་ཚོས་བསྐང་གནང་བ་རེད། དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་གཙོ་དགེ་བཤེས་བློ་བཟང་ཆོས་འཕེལ་ལགས་ནས། སྤྱིར་བཏང་དམངས་གཙོའི་བརྒྱུད་རིམ་གྱི་ནང་མི་མང་གིས་ཐག་གཅོད་ཀྱི་ལམ་ལུགས་དང་སྲིད་ཇུས་དེ་གལ་ཆེན་པོ་ཡིན་པར་བརྟེན། སྲིད་ཇུས་དེ་གཞོན་སྐྱེས་མི་མང་ཚོ་ལ་གོ་རྟོགས་འཕེལ་ཆེད། བགྲོ་གླེང་དང་རྩོམ་ཡིག་འགྲན་བསྡུར་མཁས་པའི་གཏམ་བཤད་སོགས་ཀྱི་ལམ་ནས་དུས་དྲན་སྲུང་བརྩི་གནང་གི་ཡོད་པ་འབྲེལ་བརྗོད་གནང་གི་འདུག། དེ་ནང་བཞིན་གྱི་ད་ལྟའི་ན་གཞོན་མང་པོ་ཞིག་ལ་གོ་རྟོགས་འཕེལ་ཡག་གི་ཆེད་དུ། དུས་དྲན་མཛད་སྒོ་དེ་ཡིན་ན་གཙོ་བོ་དེ་བགྲོ་གླེང་གི་རྣམ་པ་ཡོད་པ། རྩོམ་ཡིག་འགྲན་བསྡུར་གྱི་རྣམ་པ་ཡོད་པ། དེ་ནང་བཞིན་གྱི་གཏམ་བཤད་པ་མང་པོ་ཞིག་གཏམ་བཤད་པའི་མཁས་དབང་མང་པོ་ཞིག་ཕེབས་ཡོད་ལ་དམིགས་བསལ་གྱི་མཁས་དབང་ཟམ་གདོང་རིན་པོ་ཆེ་དང་སྲིད་སྐྱོང་དང་སྤྱི་འཐུས་ཚོགས་གཙོ་སྒྲིག་འཛུགས་ཀྱི་ཐོག་ནས་འདི་འདྲ་ཕེབས་བསྡད་ཡོད་རེད། དབུ་མའི་ལམ་གྱི་དགོངས་དོན་དང་འབྲེལ་གོང་ས་མཆོག་གི་སྐུ་ཚབ་དང་རྒྱ་ནག་གཞུང་གི་བར་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་དང་དགུ་བཅུ་གོ་གྲངས། སྤྱི་ལོ་ཉིས་སྟོང་གཉིས་ཀྱི་ལོ་ནས་བཅུ་གི་བར་བཅས་སུ་འབྲེལ་མོལ་རིམ་པ་གནང་ཡོད་ན་ཡང། རྒྱ་ནག་གཞུང་གིས་ཕྱེད་རང་བཙན་དང་རྣམ་པ་འགྱུར་བའི་རང་བཙན་སོགས་ཡིན་པ་གི་སྐྱོན་འཛུགས་བྱས་ཡོད་ཀྱང། གཞི་རྩའི་དབུ་མའི་ལམ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་གི་ལོ་ནས་བོད་རང་བཙན་བསྐྱར་གསོའི་ཚབ་ཏུ་བོད་རིགས་ཡོངས་ལ་མིང་དོན་མཚུངས་པ་གི་རང་སྐྱོང་ཡོང་ཐབས་གནང་རྒྱུའི་མཛད་ཇུས་གཏན་འབེབས་བྱུང་བར། རྗེས་སུ་དབུ་མའི་ལམ་གྱི་སྲིད་ཇུས་ཞེས་རྒྱལ་སྤྱིའི་ནང་ཡོངས་སུ་གྲགས་པ་དང། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་གི་ལོར་རྒྱ་ནག་གི་ཆེས་མཐོའི་མགོ་ཁྲིད་ཏེང་ཞའོ་ཕིང་གིས་གོང་ས་མཆོག་ལ་འབྲེལ་མོལ་གྱི་གྲོས་འཆར་འདོན་སྐབས། རང་ཕྱོགས་ནས་ཐག་གཅོད་སྔར་ཡོད་ལ་བརྟེན་ལམ་འཕྲལ་བཀའ་ལན་གནང་བདེ་བྱུང་ཡོད། སྤྱི་ལོ་ཉིས་སྟོང་བཅུ་ལོ་གི་སྤྱི་ཟླ་གསུམ་པ་གི་ཚེས་པ་ཉི་ཤུ་གི་ཉི་མ་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་སྤྱི་མོས་གྲོས་ཆོད་ཀྱི་ལམ་ནས་རྒྱབ་སྐྱོར་བྱུང་བ་ལྟར། བོད་མིའི་སྒྲིག་འཛུགས་ཀྱིས་སྲིད་ཇུས་འདི་ཉིད་རྒྱུན་སྐྱོང་ལག་བསྟར་བྱེད་མུས་ཡིན་ཞིང། སྲིད་ཇུས་འདིས་བོད་དོན་འགྲིག་འཇགས་ཡོང་བར་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་དང། མི་རིགས་ས་གནས་རང་སྐྱོང་གི་བཅའ་ཁྲིམས་སུ་གསལ་བ་གི་རང་སྐྱོང་གི་ཆ་རྐྱེན་རྣམས་གཅིག་ཀྱང་མ་ལུས་པ་མིང་དོན་མཚུངས་པ་གི་ལག་བསྟར་དགོས་པ་དང། བོད་རིགས་ཡོངས་རྫོགས་རང་སྐྱོང་གི་འཛིན་སྐྱོང་གཅིག་གི་འོག་ངེས་པར་ཚུད་དགོས་པ། དེ་སྒྲུབ་ཐབས་འཚེ་བ་མེད་པ་གྱི་ལམ་འབའ་ཞིག་ལ་བརྟེན་རྒྱུ་བཅས་ནི། སྲིད་བྱུས་འདིའི་འདོར་ཐབས་མེད་པ་གྱི་སྙིང་དོན་ཡིན་ཞེས་བོད་མིའི་སྒྲིག་འཛུགས་ཀྱི་དབུ་མའི་ལམ་གྱི་སྲིད་བྱུས་ངོ་སྤྲོད་ཀྱི་ནང་ལ་འཁོད་ཡོད་ཀྱི། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུ། དབུས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་གཞི་ལྟ་ཞིབ་ཚན་པས་ལ་དྭགས་དང་བྱང་ཐང་ས་ཁུལ་བཅས་སུ་གཟིགས་ཞིབ་གནང་གི་ཡོད་འདུག་གཟའ་སྤེན་པར་བོད་མིའི་སྒྲིག་འཛུགས་ཀྱིས་གནས་ཚུལ་སྤེལ་བ་ལྟར་ན་ད་ཐེངས་ཀྱི་འཚམས་གཟིགས་དེའི་དམིགས་ཡུལ་ནི་འཕྲོད་བསྟེན་ལས་གཞི་དོན་འཁྱོལ་ཡར་རྒྱས་གང་འདྲ་བྱུང་ཡོད་པའི་ཐད་ལ་གཟིགས་ཞིབ་གནང་རྒྱུ་དེ་ཡིན་འདུག་ལ། འཕྲོད་བསྟེན་རུ་ཁག་གི་ལྷན་དུ་ལ་དྭགས་དང་ན་གཞིར་ས་ཁུལ་གྱི་ལས་གཞིའི་འགན་འཁུར་བ་བཀྲ་ཤིས་དོན་གྲུབ་ལགས་ཀྱང་མཉམ་དུ་ཕེབས་ཡོད་པ་དང་བྱང་ཐང་གི་ས་གནས་བདུན་དུ་གཟིགས་རྟོག་གནང་བའི་ཐོག་མའི་ཉིན་གསུམ་གྱི་ནང་ས་གནས་འཐུས་ཚབ་དང་འགོ་ཁྲིད་བཅས་ཀྱི་མཉམ་དུ་ཚོགས་འདུ་འཚོགས་ཡོད་འདུག། ཡང་འཕྲོད་བསྟེན་རུ་ཁག་གིས་ད་དུང་ས་གནས་ས་ཐོག་ཏུ་ལས་གཞི་རྣམ་གྲངས་ཁག་ལ་གཟིགས་ཞིབ་གནང་ནས་ས་གནས་ཀྱི་གནས་སྟངས་རྒྱུས་ལོན་གང་ཡོང་གནང་ཡོད་འདུག་ཁེ་ན་ཌ་གཞུང་གིས་ཚོང་འབྲེལ་སྐུ་ཚབ་ཚོགས་ཆུང་ཞིག་ཕྱི་ཟླ་བཅུ་པའི་ནང་རྒྱ་གར་ནང་གཏོང་འཆར་ཡོད་པ་དེ་ད་ལྟ་ཕྱིར་འགྱངས་བྱས་ཡོད་འདུག། ཉེ་ཆར་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཚོགས་པའི་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའམ་ཇི་ཉི་ཤུའི་ཆེས་མཐོའི་དབུ་ཁྲིད་ཀྱི་ལྷན་ཚོགས་སྐབས་རྒྱ་གར་གྱི་སྲིད་བློན Narendra Modi གིས་སྣེ་ཁྲིད་པའི་གཞུང་འཛིན་གྱིས་ཁེ་ན་ཌའི་སྲིད་བློན Justin Trudeau གིས་ཁེ་ན་ཌའི་ནང་རྒྱ་གར་ལ་ངོ་རྒོལ་གྱི་ལས་དོན་སྤེལ་མཁན་མཐར་ལྷུང་བ་ཚོའི་མཉམ་དུ་ཐུག་འཕྲད་གནང་ཡོད་སྐོར་ཡོངས་གྲགས་སུ་ངོ་རྒོལ་སྐྱོན་བརྗོད་གནང་འདུག་གཟའ་པ་སངས་ཉིན་ཁེ་ན་ཌའི་ཚོང་འབྲེལ་ལས་ཁུངས་ཀྱི་མགྲིན་ཚབ་པས་བསྒྲགས་གཏམ་ཞིག་སྤེལ་བའི་ནང་རྒྱ་གར་ལ་ཁེ་ན་ཌའི་ཚོང་འབྲེལ་སྐུ་ཚབ་གཏོང་རྒྱུ་དེ་ཕྱིར་འགྱངས་བྱས་ལུགས་བཀོད་ཡོད་པ་ལས་ཞིབ་ཕྲའི་གནས་ཚུལ་བཀོད་མི་འདུག་ཁེ་ན་ཌའི་ཚོང་འབྲེལ་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་གྱི་གྲོང་ཁྱེར་མུམ་བྷེ་ནང་ཕྱི་ཟླ་བཅུ་པའི་ཚེས་དགུ་ཉིན་ཕེབས་འགོ་བཙུགས་ནས་རླངས་འཁོར་དང་སོ་ནམ་ཞིང་ལས། དེ་བཞིན་བཟོ་རྩལ་བཅས་ཀྱི་སྐོར་ལ་རྒྱ་གར་གྱི་འབྲེལ་ཡོད་མི་སྣའི་ལྷན་དུ་གྲོས་བསྡུར་བྱ་རྒྱུའི་འཆར་གཞི་ཡོད་པ་དེ་ད་ལྟ་ཕྱིར་འགྱངས་བྱས་འདུག་རྒྱ་གར་གྱིས་ཁེ་ན་ཌའི་ནང་ཡོད་པའི་སི་ཁི་མི་རིགས་ཚོས་མི་རིགས་དེར་ཁ་ལི་སི་ཏན་ཟེར་བའི་རྒྱ་གར་ནས་རང་བཙན་ཡོད་པའི་རྒྱལ་ཁབ་ཅིག་དགོས་པའི་ལས་འགུལ་སྤེལ་མཁན་ཚོའི་ཐད་སེམས་འཚབ་བྱུང་གི་ཡོད་འདུག་ལ།

གསན་མཁན་རྣམ་པ་ད་དེ་རིང་གི་རང་དབང་གླེང་སྟེགས་ཀྱི་ལེ་ཚན་ནང་དུ་ཉེ་ཆར་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་རྒྱ་ནག་གིས་འཛམ་གླིང་སྟེང་རྒྱལ་མཚམས་བརྒལ་ཏེ་དྲག་གནོན་ལས་འགུལ་སྤེལ་བར་རྒོལ་བ་བྱས་པའི་བརྗོད་གཞིའི་ཐོག་ཉན་ཞིབ་ཚོགས་འདུ་འཚོགས་པའི་སྟེང་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་དང་ཁེ་ན་ཌ་གི་མངའ་སྡེའི་གྲོས་ཚོགས་འཐུས་མི་སོགས་ཞུགས་ནས་བོད་མི་དང་ཡུ་གུར་མི་རིགས། རྒྱ་རིགས་མི་སེར་བཅས་ཀྱི་ཐོག་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་པའི་གནས་སྟངས་སྙན་སེང་ཞུས་ཡོད་པ་སོགས་ཀྱི་ཐད་ལྕགས་མོ་འཚོ་ཡིས་གནས་ཚུལ་ཕྱོགས་བསྡུས་ཞུས་པར་གསན་རོགས་གནང།

རྒྱ་ནག་གིས་རྒྱལ་མཚམས་བརྒལ་ནས་དྲག་གནོན་ལས་འགུལ་སྤེལ་བར་རྒོལ་བའི་བརྗོད་གཞིའི་ཐོག་ཉན་ཞིབ་ཚོགས་འདུ་ཞིག་བསྡུས་ཏེ་ཆུ་ཚོད་གཉིས་ཙམ་རིང་ཚོགས་ཞུགས་མི་སྣ་རྣམས་ཀྱིས་ཉེ་བའི་ལོ་ཤས་ནས་བཟུང་རྒྱ་ནག་གཞུང་གིས་ཇི་ལྟར་འཛམ་གླིང་གི་ཡུལ་གྲུ་སོ་སོར་གནས་སྡོད་ཡུ་གུར་བ་དང་བོད་མི་ཧོང་ཀོང་བ་ཐེ་བའི་རྒྱ་ནག་སྲིད་དབང་སྒེར་གཅོད་ལ་སྐྱོན་བརྗོད་བྱེད་མཁན་གྱི་མི་སྣ་དང་ཁོང་ཚོའི་ནང་མིའི་ཐོག་སུན་གཙེར་དང་དྲག་གནོན་གྱི་རྒྱལ་མཚམས་བརྒལ་བའི་ལས་འགུལ་ཞིག་སྤེལ་བཞིན་པ་དེའི་གནས་སྟངས་ཐེར་འདོན་དང་དེར་ཁ་གཏད་བྱ་ཕྱོགས་ཐད་བགྲོ་གླེང་གནང་ཡོད་པ་རེད། ཡང་གོང་ཞུས་ཉན་ཞིབ་ཚོགས་འདུ་དེར་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་རཱ་ཟེ་ཡ་ལགས་དང་ཁེ་ན་ཌའི་མངའ་སྡེའི་གྲོས་ཚོགས་འཐུས་མི་སྐུ་ཞབས་མེ་ཁོ་ཁྱུང་ལགས། ཡུ་གུར་བའི་ལས་འགུལ་ཚོགས་པ་གསར་འཛུགས་གནང་མཁན་ལྕམ་རུ་ཤན་ཨ་སྦ་སི་ལགས་སོགས་ཚོགས་ཞུགས་གནང་ནས་བོད་དང་ཡུ་གུར་བ་ཧོང་ཀོང་བ་བཅས་ལ་རྒྱལ་མཚམས་ལས་བརྒལ་བའི་དྲག་གནོན་དང་ནང་མིར་གནོན་ཤུགས་སྤྲོད་བཞིན་པ་སོགས་ཀྱི་གནས་སྟངས་ཐད་སྙན་སེང་གསུང་བཤད་གནང་འདུག། དེ་བཞིན་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ཟུང་འབྲེལ་ཚོགས་གཙོ Chris Smith ལགས་ནས་ཚོགས་འདུ་གཙོ་སྐྱོང་སྐབས་སུ། རྒྱ་ནག་དམར་ཤོག་ཚོགས་པས་འཛམ་གླིང་ཡུལ་གྲུ་སོ་སོར་གནས་སྡོད་རྒྱ་ནག་གུང་ཁྲན་གཞུང་ལ་ངོ་རྒོལ་བྱེད་མཁན་ཐོག་ཁྲིམས་འགལ་གྱིས་དྲག་གནོན་དང་དེ་བཞིན་བོད་མི་དང་ཡུ་གུར་བ་ཧོང་ཀོང་བ་རྒྱ་ནག་གཞུང་དང་ལྟ་སྤྱོད་མི་མཐུན་པའི་མི་སྣ་སློབ་མ་དང་གསར་འགོད་པ་བཅས་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་མཁན་གང་རུང་ཞིག་ནི་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ཏེ་དྲག་གནོན་བྱེད་པའི་དམིགས་འབེན་དུ་གྱུར་ཡོད་པ་གསལ་འདོན་གནང་བ་མ་ཟད། རྒྱ་ནག་གུང་ཁྲན་གཞུང་གིས་དེང་རབས་ཀྱི་དྲ་གནས་ཚན་རྩལ་བེད་སྤྱོད་ཀྱི་མིང་ཐོག་ནས་སུན་གཙེར་དང་ལྟ་རྟོག་བྱེད་བཞིན་པ་ཡང་འགྲེལ་བརྗོད་གནང་འདུག། དེ་བཞིན་གོང་ཞུས་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཉན་ཞིབ་ཚོགས་འདུ་དེའི་སྟེང་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཟི་ར་ཟེ་ཡ་ལགས་ཀྱིས། རྒྱ་ནག་གཞུང་གིས་བོད་ལ་གཙོ་བྱས་པའི་གྲངས་ཉུང་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་གཞི་རྩའི་རང་དབང་བརྩོན་ལེན་བྱེད་མཁན་གྱི་ཐོག་ལ་དྲག་གནོན་བྱས་པའི་བྱ་སྤྱོད་སྙན་སེང་སྐབས་སུ་ཁོང་མོས་ཐོག་མར་གསུང་རྒྱུར། Good morning and thank you Chairman Smith and Co-Chair Merkley and Ranking Member McGovern and fellow Commissioners.

རྒྱལ་མཚམས་ལས་བརྒལ་བའི་དྲག་གནོན་གྱི་གནས་སྟངས་དེ་ཉིན་རེ་བཞིན་ཚབས་ཆེར་འགྲོ་བཞིན་པའི་སྐབས་འདིར། འདི་འདྲའི་གནད་འགག་གི་བགྲོ་གླེང་གལ་ཆེན་ཞིག་ཏུ་མཉམ་ཞུགས་ཀྱི་གོ་སྐབས་ཐོབ་པར་དགའ་སྤོབས་ཀྱིས་ཁེངས་ཡོད་ཅེས་གསུངས་ནས། རྒྱ་ནག་གཞུང་གི་དཔོན་རིགས་ཚོས་རྒྱལ་མཚམས་བརྒལ་ནས་འགྲོ་བ་མིའི་ཐོབ་ཐང་དང་གཞི་རྩའི་རང་དབང་དོན་གཉེར་བའི་ཐོག་དྲག་གནོན་བྱེད་པའི་བྱ་སྤྱོད་དེ་ནི་ཡོངས་ཁྱབ་དང་རྒྱུན་རིང་གི་གནས་སྟངས་ཤིག་ཆགས་ཡོད་པ་གསལ་བོ་རེད།

རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་མི་སེར་དང་ཕྱི་རྒྱལ་དུ་གནས་སྡོད་བྱེད་མཁན་རྒྱ་ནག་གི་མི་སེར་མ་ཡིན་པ་བཅས་ཀྱི་ཐོག་སྤེལ་གྱིན་ཡོད་ཀྱང། ཁོང་ཚོས་འགྲོ་བ་མི་ཞིག་གི་ཐོབ་ཐང་དང་གཞི་རྩའི་རང་དབང་བརྩོན་ལེན་བྱེད་པ་ཙམ་གྱིས་འཇིགས་སྐུལ་དང་དྲག་གནོན་བྱེད་སའི་དམིགས་འབེན་དུ་གྱུར་ཡོད་པ་གསལ་འདོན་གནང་ཡོད། རྒྱ་ནག་གཞུང་གིས་སེམས་གསོ་དང་ཕྱི་རྒྱལ་དུ་འགྲོ་སྐྱོད་བཀག་སྡོམ་ནང་མིར་ལྟ་རྟོག་ད་རུང་རྒྱལ་སྤྱིའི་ཉེན་རྟོག་པའི་སྒྲིག་འཛུགས་ཀྱི་དབང་ཆ་ལོག་སྤྱོད་སོགས་ཐེ་བའི་ཐབས་ལམ་སྣ་ཚོགས་བེད་སྤྱོད་བྱེད་པ་དེ་ནི་བཟོད་ཐབས་མེད་པ་དང་རྒྱལ་ཁབ་ཀྱི་བདག་དབང་ལ་ཤུགས་རྐྱེན་དང།

དེ་བཞིན་ཡང་གོང་ཞུས་ཨ་མེ་རི་ཀའི་གྲོས་ཚོགས་ཀྱི་ཉན་ཞིབ་ཚོགས་འདུར་མཉམ་ཞུགས་ཀྱི་སྐུ་མགྲོན་གཞན་ཞིག་ནི་ཁེ་ན་ཏྲའི་རྙིང་ཞེན་ཚོགས་པའི་མངའ་སྡེའི་གྲོས་ཚོགས་འཐུས་མི་སྐུ་ཞབས་མེ་ཁོ་ཆུང་ལགས་ཡིན་ཞིང། ཁོང་གིས་ནམ་རྒྱུན་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་སྐྱོན་བརྗོད་ཞུ་བར་བརྟེན་ནས་རྒྱ་ནག་གཞུང་གིས་ཁོང་དམིགས་འབེན་དུ་བླངས་ནས་ཁྲོ་རོན་ཁྲོ་གྲོང་ཁྱེར་ནང་ཡོད་པའི་རྒྱ་ནག་གཞུང་ཚབ་མི་སྣས་ཁོང་གི་ཧོང་ཀོང་ནང་ཡོད་པའི་གཉེན་ཉེ་གི་སྐོར་འདྲི་རྩད་དང་ད་དུང་རྒྱ་ནག་ནང་རྒྱུགས་ཆེ་བའི་སྐད་འཕྲིན་འཕྲིན་སྟེགས་སྟེང་ནག་པོ་བཟོ་ཐབས་ཀྱི་རྩོམ་ཡིག་སྤེལ་ཏེ་ཁོང་ལ་རྒོལ་རྡུང་དྲག་པོ་བྱས་པ་སོགས་ཀྱི་བརྒྱུད་རིམ་ངོ་སྤྲོད་གནང་ཡོད། དེ་ཡང་སྐུ་ཞབས་མེ་ཁོ་ཆུང་ལགས་ནས་ཉན་ཞིབ་ཚོགས་འདུའི་སྟེང་གསུངས་ན།

རྒྱ་ནག་གཞུང་གིས་བརྒྱུད་ལམ་དེ་དག་མཚོན་ཆ་རུ་བེད་སྤྱོད་གཏོང་གི་ཡོད་ལ། སྤྱི་ཚོགས་དྲ་ལམ་དང་རྒྱ་ཡིག་གི་གསར་འགྱུར་བརྒྱུད་ལམ་ཁ་ཤས་ནས་ནག་པོ་བཟོ་ཐབས་བྱེད་བཞིན་པ་གསུངས་ཡོད། དེ་མིན་ད་ལོའི་སྤྱི་ཟླ་ལྔ་བའི་ཚེས་བཅུ་ཉིན་རྒྱ་ནག་གཞུང་འབྲེལ་གྱི་གོ་ལའི་དུས་བབ་ཅེས་པའི་ཐོག་རྩོམ་ཡིག་སྤེལ་ཏེ། མེ་ཁོ་ཆུང་ཡིས་སྲིད་དོན་གྱི་ཁེ་ཕན་ཆེད་དུ་རྒྱ་ནག་ལ་ངོ་རྒོལ་གྱི་ལམ་ཁར་ཞུགས་ཡོད་ཚུལ་དང་ཁོང་ནི་མདོག་འགྱུར་འབྲུག་ལྟ་བུ་ཡིན་ཚུལ་སྐྱོན་བརྗོད་བྱས་ཡོད་པ་རེད། ཡང་སྐུ་ཞབས་མེ་ཁོ་ཆུང་ལགས་ནས་གོང་ཞུས་ཉན་ཞིབ་སྐབས་སུ། རང་ཉིད་གཅིག་པུ་མ་ཡིན་པར་ཁེ་ན་ཏྲའི་མི་སེར་ཡིན་པའི་རྒྱ་རིགས་མང་པོ་ཞིག་གི་ཐོག་རྒྱ་ནག་གཞུང་གིས་བཙན་ཤེད་ཀྱི་རྒོལ་རྡུང་མྱོང་བཞིན་ཡོད་པས་ཁོང་དང་མི་མང་བས་རྒྱ་ནག་ནང་གི་ཉེ་འབྲེལ་གྱི་བདེ་འཇགས་ཆེད་དུ་འབྲེལ་ལམ་བཅད་ཡོད་པ་སོགས་འགྲེལ་བརྗོད་གནང་ཡོད། དེ་བཞིན་ཁོང་གིས། ཁེ་ན་ཏྲ་གཞུང་གིས་ངེས་བར་དུ་ཨ་རི་སོགས་དམངས་གཙོ་རྒྱལ་ཁབ་རྣམས་དང་མཉམ་འབྲེལ་གྱིས་ཚང་མས་ཐུན་མོང་སྒོས་རྒྱ་ནག་གིས་ང་རང་ཚོའི་དམངས་གཙོའི་ལམ་ལུགས་ལ་གཏོར་བརླག་བྱེད་རྩིས་ཀྱི་དམིགས་ཡུལ་ངན་པ་དེར་གཏོར་རྒོལ་བྱེད་དགོས་པ་རེད་ཅེས་རེ་འདུན་འདོན་གྱིན་འདུག། སྐུ་ཞབས་མེ་ཁོ་ཆུང་ནི་ཕྱི་ལོ་ཉིས་སྟོང་བཞི་ལོར་ཁེ་ནཱ་ཏྲའི་ཨན་ཐོ་རི་ཨོ་མངའ་སྡེའི་གྲོས་ཚོགས་འཐུས་མིར་བདམས་པ་དང་ཁོང་གི་ཨ་ཕ་ནི་ཧོང་ཀོང་བ་ཞིག་ཡིན་ཞིང་ཨ་མ་ནི་ནེ་དར་ལན་ཏྲའི་མི་ཡིན་པ་རེད། ཨ་རིའི་གྲོས་ཚོགས་འཐུས་མི་མང་པོས་ཁོང་ལ་དྲི་བ་འདོན་སྐབས་ཁོང་གི་བློ་སྟོབས་ལ་རྗེས་སུ་ཡི་རངས་དང་བསྔགས་བརྗོད་གནང་ཡོད་པ་རེད། ཡང་གོང་ཞུས་གནད་དོན་ཐད་ཁེ་ནཱ་ཏྲའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོ་ཆེན་མོའི་མངའ་ཁུལ་གྱི་ཉམས་ཞིབ་པ་རྒན་པ་ཧ་གི་སི་ཏྲེ་ཧྥིན་སི་ལགས་ནས། ཐེངས་འདིར་ཁེ་ནཱ་ཏྲའི་མངའ་སྡེའི་གྲོས་ཚོགས་འཐུས་མི་ཞིག་ཨ་རིའི་གྲོས་ཚོགས་ཀྱི་ཉན་ཞིབ་སྟེང་མཉམ་ཞུགས་གནང་བ་འདི་རྒྱུན་དུ་མཐོང་དཀོན་པོ་ཞིག་ཡིན་པས་དེར་མི་མང་བས་དོ་སྣང་བྱེད་ངེས་པ་སོགས་གསུངས་བྱུང། ཁོང་སོ་སོར་མི་སྒེར་གྱི་ངོས་ནས་བརྒྱུད་པའི་ཉམས་མྱོང་ཡོད་པས་ཨ་རིའི་གྲོས་ཚོགས་ཀྱིས་རྒྱ་ནག་གི་ཐེ་ཇུས་གནད་དོན་ཐད་ཧ་ཅང་དོ་སྣང་བྱེད་ཀྱི་ཡོད་པ་མཚོན་པ་མ་ཟད་འདི་ལྟ་བུའི་ཉན་ཞིབ་བརྒྱུད་ཨ་རི་དང་ཁེ་ནཱ་ཏྲ་གཉིས་ཀྱི་བར་སྔར་ལས་ལྷག་པར་མཉམ་འབྲེལ་ཐོག་རྒྱ་ནག་གི་དབང་ཤུགས་འཇིག་ཉེན་ལ་འགོག་རྒོལ་བྱེད་པའི་ནུས་པ་ཐོན་གྱི་རེད་ཟེར། དེ་མིན་ཡང་གོང་ཞུས་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་གཙོ་སྐྱོང་གནང་བའི་ཉན་ཞིབ་ཚོགས་འདུ་དེར་ཨ་རིའི་རྒྱལ་ས་ཝཱ་ཤིན་ཏོན་ནང་ཡོད་པའི་ཡུ་གུར་བའི་ལས་འགུལ་ཚོགས་པ་གསར་འཛུགས་གནང་མཁན་ལྕམ་རུ་ཤན་ཨ་སྦ་སི་ལགས་མཉམ་ཞུགས་ཀྱིས་གསུང་བཤད་སྐབས་སུ་ཁོ་མོས་རང་གི་ཨ་ཅེ་རྒྱ་ནག་གཞུང་གིས་འཛིན་བཟུང་བཀག་ཉར་རྗེས་སུ་ཨ་ཅེ་གི་གནས་སྟངས་སྐོར་ཨ་རིའི་ནང་འགྲེལ་བཤད་བྱེད་པར་རྐྱེན་བྱས་ནས་རྒྱ་ནག་གཞུང་གིས་སུན་གཙེར་བཟོས་པའི་གནས་སྟངས་ཀྱི་སྐོར་གསུངས་སྟེ་འདྲ་པར་ཞིག་བསྟན་ནས།
འདི་ནི་དེ་སྔ་ཡུ་གུར་མང་རིགས་མང་པོས་སོ་སོའི་ནང་མི་བོར་བརླག་ཕྱིན་པའི་སྐོར་གྱི་འདྲ་པར་སྟོན་གྱི་ཡོད་ལ་ད་ལྟ་རྣམ་པ་འདི་འདྲ་མཐོང་རྒྱུ་ཧ་ཅང་ཉུང་ཉུང་རེད་དེ་ནི་ཁོང་ཚོ་མངོན་སུམ་གྱི་ལས་འགུལ་འདི་རིགས་ནང་ཞུགས་པར་ཞེད་སྣང་བྱེད་ཀྱི་ཡོད་ལ་དེ་ནི་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ནས་དྲག་གནོན་བྱས་པའི་འབྲས་བུ་རེད་ཅེས་གསུངས་ཡོད། དེ་ཡང་ཨ་མི་རི་ཀའི་གྲོས་ཚོགས་ཉན་ཞིབ་ནང་མཉམ་ཞུགས་གནང་མཁན་གྲས་ཀྱི་གཅིག་ནི

རྒྱ་ནག་གི་མི་དམངས་ཀྱི་ཁེ་དབང་སྲུང་སྐྱོབ་ཁྲིམས་རྩོད་པ་ལུའུ་སི་ཝེ་ཀྱི་གྱོད་དོན་དམིགས་འདོན་གྱིས་ལུའུ་སི་ཝེའི་ཕྱི་ཟླ་བདུན་པའི་ནང་ཐའེ་ལན་ཕྱོགས་སུ་སྐྱོད་པའི་མེ་འཁོར་དུ་བསྡད་དེ་འགྲོ་སྐབས་ལོའོ་སི་ནས་ཉེན་རྟོག་པས་འཛིན་བཟུང་བྱས་ཡོད་པ་དང་འགྲོ་བ་མིའི་ཐོབ་ཐང་ཚོགས་པས་པེ་ཅིན་གཞུང་གིས་རྒྱབ་ལོགས་ནས་བཀོད་འདོམས་བྱས་ཏེ་ཁོང་འཛིན་བཟུང་བཀག་ཉར་བྱས་པར་བསམ་གྱི་ཡོད་པ་བརྗོད་འདུག། དེ་མིན་ཉེ་ཆར་གོང་ཞུས་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་བསྡུས་པའི་ཉན་ཞིབ་ཚོགས་འདུར་བོད་དང་ཡུ་གུར་ཧོང་ཀོང་རྒྱ་ནག་དང་འབྲེལ་ཡོད་ཀྱི་མི་སྣ་བཞི་བདེན་དཔང་འགྲེལ་བརྗོད་ཀྱི་ཚོགས་འདུར་མཉམ་ཞུགས་ཀྱིས་སོ་སོའི་གནས་སྟངས་འགྲེལ་བརྗོད་གནང་ཡོད་པ་དེ་གནད་འགག་ཆགས་ཀྱི་འདུག་ཅེས་བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ནས་རྒྱ་ནག་གིས་བོད་དང་ཡུ་གུར་དེ་བཞིན་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ཧོང་ཀོང་རང་དབང་བརྩོན་ལེན་པ་དང་དེ་དག་གི་ནང་མི་འབྲེལ་ཡོད་རྒྱལ་མཚམས་བརྒལ་བའི་དྲག་གནོན་ཟེར་ན་རེད་ཡང་ན་ཕྱི་ལོགས་ཀྱི་ཀླད་འཁྲུད་སློབ་གསོ་ཞེས་བརྗོད་པའི་ལས་འགུལ་དེ་སྔོན་མ་ནས་ཡོད་ཀྱང་ད་ལྟ་སྔར་ལས་ཀྱང་ཤུགས་ཆེ་རུ་གཏོང་གི་ཡོད་ཟེར། སྤྱིར་བཏང་རྒྱ་ནག་གིས་ད་ལྟ་ད་རྒྱལ་མཚམས་བརྒལ་བྱས་ད་རྒྱ་ནག་ནང་ལོགས་མ་ཡིན་པའི་ས་ཆ་ལ་ཡ། ཨ་ནི། ད་ཅིག་གི་རྒྱ་རིགས་དམངས་གཙོ་དོན་གཉེར་བ་ཡིན་ནའི་རེད་བོད་པ་ཡིན་ནའི་རེད། ད་ང་ཚོ་མི་འདི་འདི་འདི་རེད་ཞེས་ཧ་གོ་གི་མ་རེད་དེ་སུན་པོ་བཟོ་ཡ་དང། ཨ་འདི་གས་ལ་ཡ་ག་རེ་ཟེར་ད་བསམ་བློའི་སློབ་གསོ་ཟེར་བ་རེད་པ་བསམ་བློའི་སློབ་གསོ་ཟེར་གྱི་རེད་རྒྱ་མི་ཡིན་ན་ད་ང་ཚོ་འདི་བ་ཀྱེ་རེད་བཤད་པ་ཡིན་ན་ད་འདིར་ཀླད་པ་འཁྲུ་གི་ཡོད་རེད་ད Brain Wash བྱེད་ཀྱི་ཡོད་རེད། ད་ང་རེད་འདུག་བྱས་བྱས་བ་བལྟས་པ་ཡིན་ན་འདི་ལས་ཀ་འདི་རྒྱ་ནག་གིས་བར་ལམ་ནས་བྱས་བྱས་བལྟས་ཤུགས་ཆེར་བཏང་ཡོད་རེད། ཡང་ཀུན་དགའ་བཀྲ་ཤིས་ལགས་ནས་མུ་མཐུད་དུ་གསུངས་ན། ད་བོད་པའི་སྤྱི་ཚོགས་ནང་ལ་ཡིན་ནའི་དག་རང་རེད་ཁ་ཤས་ཁོང་ཚོའི་བྱེད་སྟངས་དེ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། ད་མི་དེ་འདྲ་ལ་ཡང་འབྲེལ་བ་བྱས་ནས་ཨ་ནི་ཁྱེད་རང་ཕར་ཅིག་ལྟ་ག་ཡོང་ན་ཡག་པོ་ཡོད་རེད་གཉེན་འཕྲད་ཡོང་ན་ཡག་པོ་ཡོད་རེད་ཅེས་དེ་འདྲའི་གི་འབྲེལ་བ་འཛུགས་ཐབས་བྱས་ནས་ཨ་ནི་འབྲེལ་བ་དེ་འཛུགས་ཐུབ་སོང་ན་ཨ་ཁོ་རང་ཚོས་མཇུག་མ། ཅིག་ལས་འགན་སྤྲད་ཡག་རེད་ལས་ཀ་བསྐུལ་ཡག་རེད་དེ་འདྲའི་གི་ལས་ཀ་བྱེད་ཀྱི་ཡོད་རེད། ད་རིགས་གཅིག་ལ་ཡང་དེ་འདྲའི་ཁ་ལ་མ་ཉན་པ་ཡིན་ན་དེ་བྱས་ཚད་དེ་ཁ་ལ་མ་ཉན་པ་ཡིན་ན